གཉིས་པ། གཞི་མཐུན་མི་སྲིད་པ་དང། སྤྱི་སྒྲ་མི་འཐད་པ་དང། སྤྱི་བློ་མི་འཐད་པའོ། དང་པོ་ལ་གྲངས་ཅན་གྱི་ལུགས་དགག་པ་ནི། ད་གཞི་ནས་ཁ་གྲངས་ཅན་དང་དེ་འོག་ཏུ་བ། དང་པོ་ལ་གྲངས་ཅན་གྱི་ལུགས་དགག་པ་ནི་སྔོ་སེར་སོགས་ཀྱི་ངོ་བོ་ཐ་དད་དུ། བློ་མ་འཁྲུལ་བ་ལ་སྣང་བ་གང་ལས་ཡིན་ཏེ་མི་འཐད་པར་ཐལ། རང་ལུགས་ལ་ངོ་བོ་སྔོན་པོ་དང་སེར་པོ་གཉིས་མོ་དེ་བློ་མ་འཁྲུལ་བའི་གཟུང་ངོར་སོ་སོར་ཡོད་དེ། ར་བ། རེ་བ་སྔོ་སེར་གཉིས་མོ་དེ་རྫས་ཐ་དད་དུ་ཡོད་ར་བ་རྫས་ཐ་དད་དུ་ཡོད་དེ། བློ་མ་འཁྲུལ་བའི་གཟུང་ངོ་ལ་སོ་སོར་ཡོད་དེ། རེ་བ། གྲངས་ཅན་གྱི། ག་རེ་ཡིན་ན་ག། དེ་གཉིས་མོ་དེ་རང་བཞིན་གཅིག་ཡིན་ན་གཅིག་ཡིན་ཟེར་ཡོད་མ་རེད། སྔོན་པོའི་རང་བཞིན་གང་ཡིན་པ་དེ་སེར་པོའི་རང་བཞིན་སེར་པོའི་རང་བཞིན་གང་ཡིན་པ་དེ། རང་བཞིན་ལ་ཁྱད་པར་མེད་གཅིག་ཡིན་ཟེར་ར་བའོ། སྔོན་པོའི་སྔོན་པོའི་ངོ་བོ་དང་སེར་པོའི་སེར་པོའི་རང་བཞིན་གཅིག་ཡིན་པའི་ཕྱིར་ཁོ་རང་ཚོ་རེད་པ། ཤེས་བྱ་ཐམས་ཅད་སྤྱི་གཙོ་བོའི་ངང་དུ་ཆ་མེད་ཀྱི་རང་བཞིན་གཅིག་ཡིན་ཞེས་གྲངས་ཅན་གྱི་རྩ་བའི་ཁས་ལེན་དེ་ཡེ་གྲགས་དུ་ཡག་གན་ལབ་ཚར་མ་སོང། ད་ཡུལ་སྒོ་དེ་མ་རེད། ད་ཡུལ་སྒོ་དེ་རེད་པས། རེད་པ། དེ་ག་རེ་མགོ་གྲངས་ཅན་གྱི་ལུགས་དེ་གཅིག་བཤད་ཚར་སོང་ཡག་གན་ད་པ་ཐོབ་ཚུལ་ཤེས་ཨར་བའོ་དེའི་ཁ་ཐུག་ལ།

རྫས་གཅིག་ཡིན་པར་ཐལ་རང་བཞིན་གཅིག་ཡིན་པའི་ཕྱིར། ཡིན་པར་ཐལ་སྤྱི་གཙོ་བོའི་ངང་དུ་རང་བཞིན་གཅིག་ཡིན་པ་ཁྱོད་རེ་ཁས་ལེན་ཡིན་པའི་ཕྱིར། འོ། སྔོན་པོའི་སྔོན་པོའི་སྔོན་པོའི་ངོ་བོ་དང་ཟེར་ན་སྔོན་པོའི་སྔོན་པོའི་རང་བཞིན་ད་རེད་དམ། ད་ལྟ་འདིའི་རེ་བ་ཡང་ད་ལྟ་དེ་ས་བཅད་དག་གང་རེད་དམ། སྔོན་པོའི་རང་བཞིན་སེར་པོའི་རང་བཞིན་ལ་རྗེས་སུ་འགྲོ་བ་དང་ལྡོག་པ་གཉིས་ཀ་ཡིན་པར་ཐལ། བློ་མ་འཁྲུལ་བས་རང་བཞིན་སོ་སོར་དམིགས། ཁྱོད་རེ་ཁས་ལེན་ལ་གཅིག་ཡིན་པ་རང་བཞིན་གཅིག་ཡིན་པ་ཁས་ལེན་ཡིན་པའི་ཕྱིར། དེ་གཉིས་རང་བཞིན་གཅིག་ཡིན་པའི་ཕྱིར་འོ་ད་དེ་ར་བའམ། ད་དེ་གང་ལྟར་ཀྱང་སྔོན་པོ་དང་སེར་པོ་གཉིས་མ་ཆོས་ཅན་རང་བཞིན་གཅིག་ཡང་ཡིན་རང་བཞིན་ཐ་དད་ཡིན་རྫས་གཅིག་ཀྱང་ཡིན་རྫས་ཐ་དད་གཉིས་ཀ་ཡིན་ཟེར་དགོས་པར་ཐལ། རྫས་གཅིག་ཡིན་པ་དེ་ཁྱོད་རེ་ཁས་ལེན་ཡིན་པའི་ཕྱིར་ཡིན་པར་ཐལ་རང་བཞིན་གཅིག་ཡིན་པ་ཁས་ལེན་ཡིན་པའི་ཡིན་པར་ཐལ། སྔོ་སེར་གཉིས་མ་དེ་བློ་མ་འཁྲུལ་བ་ལ་སོ་སོར་སྣང་གི་ར་བའམ། རང་ལུགས་ལ་ཆ་བཞག་སོང་ན་ཁོ་གཉིས་མ་དེ་སྔོ་སེར་གཉིས་མ་དེ་འབྲེལ་མེད་དོན་གཞན་མ་རེད་ནི། རེད་པ། ཡིན་ཙང་ཨ་ནི་ཁོ་གཉིས་མོ་དེ་བློ་མ་འཁྲུལ་བ་བློ་མ་འཁྲུལ་བ་ཟེར་ན་དབང་ཤེས་ལ་རེད་ད་དབང་ཤེས་ལ་སོ་སོར་སྣང་བསྡད་ཡ་རེད་སྣང་བ་ཡིན་སྔོ་འཛིན་སྔོན་པོ་འཛིན་མིག་ཤེས་མིག་ཤེས་ལ་སེར་པོ་མི་སྣང་སེར་པོ་འཛིན་མིག་ཤེས་ལ་སྔོན་པོ་མི་སྣང་རེད་ཁོ་གཉིས་གཉིས་ད་ཀར་བ་དེ་འོག་རིག་གི་སྣང་བ་ཟེར་ན་འགྲིག་གི་ད་ཀར་འཆར་རེད་འོག་ཏུ་ད་གཉིས་ཀ་སྣང་གི་འདུག་བ་ལྟ་ས་གོ་ལ། སེར་པོའི་རང་བཞིན་ལ་རྗེས་སུ་འགྲོ་བ་དང་ལྡོག་པ་གཉིས་ཀ་ཡིན་པར་ཐལ། ཡིན་པར་ཐལ་སེར་པོའི་རང་བཞིན་ལ་རྗེས་སུ་འགྲོ་བ་ཀོ་ཁྱོད་རེ་ཁས་ལེན་ལྡོག་པ་ཡིན་པ་དེ་བློ་མ་འཁྲུལ་བ་ལ་རྫས་ཐ་དད་སྣང་བའི་ཕྱིར་སོ་སོར་སྣང་བའི་ཕྱིར། འོ། བློ་མ་འཁྲུལ་བས་རང་བཞིན་སོ་སོར་དམིགས། དེ་གཉིས་རང་བཞིན་གཅིག་ཡིན་པ་ཁྱོད་རེ་ཁས་ལེན་ཡིན་པའི་ཕྱིར། ད་འདི་གཉིས་མོ་དེ་ཕྱིར་སྔོན་པོ་ལ་རྗེས་སུ་འགྲོ་བ་དང་སེར་པོ་དེ་སྔོན་པོ་ལ་རྗེས་སུ་འགྲོ་བ་དང་ལྡོག་པ་གཉིས་ཀ་ཡིན་པ་འདོད་ཟེར་ན་མི་རིགས་པར་ཐལ། དོན་གཅིག་གཞི་གཅིག་ལ་རྗེས་སུ་འགྲོ་བ་དང་ལྡོག་པ་གཉིས་ཀྱི་སྤྱོད་ཡུལ་ཅན་དུ་རུང་བ་མ་ཡིན་པའི་ཕྱིར་རོ། ད་འདི་འགྲིག་རོ། བ་དེ་བྱས། གྲངས་ཅན་གྱི་ལུགས་སྔར་བཤད་པ་ལས། འདི་ཡི་དོན་ཤེས་པར་བྱའོ། བཤད་ཚ་སྔར་བཤད་པ་ཡ་གིའི་ཤེས་བྱ་ཐམས་ཅད་རང་བཞིན་སྤྱི་གཙོའི་ངང་དུ་ཆ་མེད་ཀྱི་རང་བཞིན་གཅིག་ཡིན་པ་ཁས་ལེན་སོང་ང།

འོ་གཞི་མཐུན་ཡང་ཡིན་པའི་ཕྱིར། ཤ་པ་དེ་ཤིང་དང་ཤ་པའི་གཞི་མཐུན་ཡིན་པའི་ཕྱིར། འོ་གཞི་མཐུན་གྱི་ཐ་སྙད་དག་ཀྱང་རྒྱུ་མེད་དུ་འགྱུར་བ་ད་ས་ཁྱོད་རང་ལྟར་ན་ད་གཞི་མཐུན་ཡིན་ཟེར་གཞི་མཐུན་མི་སྲིད་གོ། འོ་ཨ་ཏི། སྤྱི་གསལ་རྫས་ཐ་དད་པ་ཁྱོད་ཁས་ལེན་ཚར་བ་ཡིན་པ། ར་བ། སྤྱི་གསལ་རྫས་ཐ་དད་ཁས་ལེན་ཚར་ར་བ། འོ་འགྱུར་བའི་ཕྱིར། རང་ལ་ཉེས་པ་མེད་པ་ད་རང་ལུགས་ལ་རང་ལུགས་ལ་ཉེས་པ་མེད་པ་ནི། འོ་མདོར་བསྟན་པ་ནི། ད་དེ་ལ་མདོར་བསྟན་དང་རྒྱས་བཤད་སོགས་ཀྱིས་འོ་དོ་ཐག་རང་རེད་བཞག། འོ་མདོར་བསྟན་པ་ནི། སེལ་བ་སྨྲ་བ་ལ། སྤྱི་གཞི་མཐུན་མི་འཐད་པའི་ཐལ་འགྱུར་དེ་ཡི་ཉེས་པ་དེ་དག་མེད་པ་དང། རིགས་མཐུན་དང་རིགས་མི་མཐུན་ལས་ལྡོག་པ་གསལ་བ་ཀུན་ལ་ཡོད་པའི་ཕྱིར་རོ། ཟེར་ར་བ། འོ་ཁོ་ལ་སྤྱི་དང་གཞི་མཐུན་གྱི་དོན་ཡོད་དེ། འོ། རིགས་མི་མཐུན་ལས་ལྡོག་པ་ཁོ་ཡང་ཁོའི་སྟེང་དུ་ཡོད་རེད། རིགས་མཐུན་ལས་ལྡོག་པ་ཁོ་ཡང་དེའི་སྟེང་དུ་ཡོད་རེད་བུམ་པ་ལྟ་བུའི་སྟེང་དུ། རིགས་མི་མཐུན་ནམ་མཁའ་ལས་ལྡོག་པ་ཁོ་ཡང་ཡོད་རེད་བྱས་ཙང་བུམ་པ་དེ་བུམ་པ་ནམ་མཁའ་མ་ཡིན་པ་དང་བུམ་པ་ཡིན་པའི་གཞི་མཐུན་ཆགས་འགྲོ་བ་ར་བ། ད། རིགས་མཐུན་ལས་ལྡོག་པ་བྱེད་དུས་ཀ་བ་མ་ཡིན་པ་དང་བུམ་པའི་ཀ་བ་ཀ་བ་ལས་ལོག་པ་དང་བུམ་པའི་གཞི་མཐུན་ཆགས་འགྲོ་བ་ར་བ། འོ་ཡིན་ཙང་སྤྱི་དང་གཞི་མཐུན་ག་ཚོད་གཞི་མཐུན་གྱི་རྣམ་གཞག་དེ་རང་ལུགས་ལ་འཐད་ཀྱི་འདུག་ཅེས། ཀུན་ལ་ཡོད་པའི་ཕྱིར་རྒྱས་པར་བཤད་པ་ནི་ད་མདོར་བསྟན་ཏེ་རྒྱས་པར་བཤད་པ་ནི་སྤྱི་གཞན་མེད་ན་སྤྱི་སྒྲ་ཐུན་མོང་བ་སྦྱར་བ་དགོས་པ་མེད་པར་འགྱུར་རོ། ད་འདི་ཁོ་རང་པའི་བྱེ་བྲག་པའི་གྲུབ་མཐའ་ཨ་མ་དེ་ར་བ། སྤྱི་དོན་གཞན་མེད་ན་གསལ་བ་ལ་ཨ་ནི་ཐ་སྙད་འདོགས་པ་མེད་པ། སྤྱི་དོན་གཞན་མེད་ན་སྤྱི་བློ་རྒྱུ་མེད་དུ་འགྱུར་བ་སྐད་ཆ་འདྲ་མང་ཤོད་དེ་ར་བ་བྱས་ཙང་སྤྱི་གཞན་མེད་ན་སྤྱི་སྒྲ་ཐུན་མོང་བ་སྦྱར་བ་ལ་དགོས་པ་མེད་པར་འགྱུར་རོ་ཞེ་ན་ཁོ་རང་གིས་ཟེར་ཡ། དེ་ཟེར་བ་དེ་ལ། བུམ་གསལ་རྣམས། བུམ་གསར་ཐ་དད་པ། འབྲས་བུ་རིགས་གཅིག་པ་དག་ལ། ཞེས་ནི་རྒན་པོ་བརྡ་ཤེས་པས་བུམ་པ་ཞེས་པའི་སྒྲ་གཅིག་བརྡ་སྦྱར་བ་ཆོས་ཅན། ཇི་ལྟར་དེ་རེད། གང་ལྟར་ཀྱང་བུམ་གསལ་ཐ་དད་པ་ཞེས་དངོས་ཁོ་རང་གཉིས་མ་ནི། བུམ་གསལ་ཟེར་ན་གསེར་བུམ་དང་ཟངས་བུམ་གཉིས་མོ་དེ་ཁོ་རང་གཉིས་མོ་དེ་ཐ་དད་ཡིན་ན་ཡང། ཨོ། འབྲས་བུ་རིགས་གཅིག་པ་གཅིག་སྐྱེས་ཀྱི་ཡར་སྐྱེས་ཏེ་བུམ་འཛིན་མིག་ཤེས་ཡང་སྐྱེས་བུམ་འཛིན་རྟོག་པ་ཡང་སྐྱེས་འགྲོ་རོ། ཤ་ཤུག་གཉིས་ཀྱིས་ཨོ་རྒྱུ་བྱས་པ་ལ་བརྟེན་ནས་ཤིང་འཛིན་མངོན་སུམ་དང་ཤིང་འཛིན་རྟོག་པ་བརྒྱུད་ནས་སྐྱེས་པ་ཁོ་བུམ་འཛིན་ལ་སྦྱར་རྒྱུ་རེད། ཨོ་འདུག་སེ་སྐྱེས་ཀྱི་རེད། སྐྱེ་བ་ཡིན་ཙང་རིགས་གཅིག་པ་དག་ལ་ནི། རྒན་པོ་བརྡ་ཤེས་པས་ད་ཁོང་བརྡ་འཇོག་མཁན་གྱི་གང་ཟག་དེ་འདྲ་ཡིན། འདི་བུམ་པ་རེད་འདི་བུམ་པ་རེད་ཞེས་པའི་བརྡ་སྦྱར་བ་དེ་ཆོས་ཅན་བྱེད་པ་དང་ར་བ་ཞིག་དགོས་པ་ཡོད་དེ། ཆུ་སྐྱོར་བ་དེའི་འབྲས་བུ་ཡོངས་སུ་བསྟན་པའི་ཕྱིར་དུ་ཡིན་པའི་ཕྱིར་ཟེར་དེ་ད་ག་རེ་རེད་ཟེར་ན། བརྡ་སྦྱར་བའི་དགོས་པ་དེ་ག་རེ་རེད་ཟེར་ན། ཆུ་སྐྱོར་བའི་འབྲས་བུ་དེ་ཆུ་སྐྱོར་བའི་དོན་བྱེད་པ་ཁོ་ཧ་གོ་བའི་ཕྱིར་དུ་བསྟན་པ་རེད་ད་དེ་འདྲ་དོན་རེད་པ། བརྡ་འཇོག་མཁན་གྱི་གང་ཟག་ད་དེ་ག་རུ་འགོ། དོན་དེ་ཤེས་པར་འདོད་མཁན་གྱི་གང་ཟག་དེ་བ་ལང་ལྟ་བུ་ལ་བྱས་སོང་ན། བཞོ་ཁལ་ལ་སོགས་པའི་དོན་བྱེད་པ་དོན་གཉེར་དེ་ཚོས་དོན་གཉེར་གྱི་གང་ཟག་དེ་ཚོས་བཞོ་ཁལ་དོན་དུ་གཉེར་ཐུབ་ཀྱི་འདུག་མི་འདུག་གོ་ཤེས་པའི་ཆེད་དུ་བརྡ་སྦྱར་རེད་དེ་ནང་བཞིན་བུམ་པ་ལ་བརྡ་སྦྱར་དེ་ཡང། འོ་ག་རེ་ཡིན་ན། འོ་དེ་རེད་ཆུ་སྐྱོར་དོན་བྱེད་པ། ག་རེ་འོ་དོན་བྱེད་པའི། འོ་ག་རེ་འོ་ད་ལྟ་དེ། དོན་དུ་གཉེར་བ་རྣམས་ཀྱིས་དོན་དུ་གཉེར་བ་རྣམས་ཀྱིས་དོན་དེ་ཧ་གོ་བའི་ཆེད་དུ་བུམ་པ་ལ་ཆུ་སྐྱོར་བརྡ་སྦྱར་བ་དེ་ཆུ་སྐྱོར་དོན་དེ་ཤེས་པའི་ཆེད་དུ་བརྡ་སྦྱར་བ་ཡིན་པའི་ཕྱིར། ར་བ། ད་དེ་གང་ག་ལ་འགྲོ་རྒྱུ་ར་བ།